ཉེ་དུས་འབྲས་ལྗོངས་ནང་གི་རྣམ་རྒྱལ་བོད་ཀྱི་ཤེས་རིག་ཉམས་ཞིབ་ཁང་གི་འགན་འཛིན་ལོ་ངོ་མང་པོ་གནང་མྱོང་མཁན། འབའ་ཉག་རིན་པོ་ཆེ་འདས་གྲོངས་སུ་གྱུར་བ་ལ་བརྟེན་ནས་བོད་མི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་གཅིག་མཆོག་དང་དཔལ་རྒྱལ་བ་ཀརྨ་པ་རྣམ་གཉིས་ཀྱིས་རིན་པོ་ཆེ་གི་ཤུལ་ལུས་ནང་མི་ཚོ་ལ་ཐུགས་གསོའི་གསུང་འཕྲིན་བསྩལ་འདུག་ད་ད་རིང་གི་ལས་རིམ་འདིའི་ནང་ལ་དེ་སྔ་རྒྱ་གར་གཞུང་གི་ལྷན་ཁང་མང་པོའི་ནང་ལ་དྲུང་ཆེ་གི་ཕྱག་ལས་ལོ་ངོ་མང་པོ་གནང་མྱོང་མཁན་དང་དེ་ག་ནང་བཞིན་འབྲས་ལྗོངས་ནང་གི་བོད་ཀྱི་ཤེས་རིག་ཉམས་ཞིབ་བསྟི་གནས་ཁང་ཟེར་ནས་འདྲ་གང་དག་མཐོ་རིམ་སློབ་གཉེར་ཁང་གི་འགན་འཛིན་ལོ་ངོ་བཅུ་དགུ་ཙམ་གནང་མྱོང་མཁན་འབའ་ཉག་རིན་པོ་ཆེ་གི་སྐུ་ཚེ་ལོ་རྒྱུས་དང་མཛད་རྗེས་ཁག་གི་ཐད་ལ་བཀའ་མོལ་ཞུ་བའི་ཐབས་ཤེས་བྱེད་ཀྱི་ཡིན་བཀའ་འདྲི་ཞུ་ཡུལ་དེ་ད་ལྟའི་ཆ་ལ་འབྲས་ལྗོངས་ནང་ལ་གནས་སྡོད་གནང་མཁན་དང་ཨ་ནེ་རིན་པོ་ཆེ་དང་ད་ལོ་ངོ་མང་པོ་རྒྱུས་མངའ་ཤེས་རྟོགས་ཡག་པོ་ཡོད་མཁན་འཇམ་དབྱངས་རྡོ་རྗེ་ལགས་ཡིན་འཇམ་དབྱངས་རྡོ་རྗེ་ལགས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་དང་སྦྲགས་ནས་འཇམ་དབྱངས་རྡོ་རྗེ་ལགས་ད་དང་པོ་གཅིག་རིན་པོ་ཆེ་གི་སྐུ་ཚེའི་ལོ་རྒྱུས་སྐོར་ལ་ཞིབ་ཚགས་པ་ད་ང་ཚོས་བཀའ་མོལ་མ་ཞུ་བའི་གོང་ལ་རིན་པོ་ཆེ་གི་ལོ་རྒྱུས་སྙིང་བསྡུས་ཅིག་ངོ་སྤྲོད་གནང་དང་ང་ཚོ་ལས་རིམ་གསན་གཟིགས་གནང་མཁན་ཚོ་ལ།
རྩ་བའི་རིན་པོ་ཆེ་ཟེར་དུས་སེམས་པ་མི་དེ་འདྲ་སྐུ་གོང་མ་དེ་ད་ལྟ་རིན་པོ་ཆེ་བྱས་ད་ལྟ་འབའ་ཉག་སྐུ་ཞབས་ཀྱི་ཞེས་ང་ཚོ་ད་གཟི་མིག་དགོན་པ་གི་ད་རྙིང་མ་བླ་མ་རྩ་ཆེན་པོ་བྱོན་པ་དེ་གི་ད་ག་སོག་རེད་ཡང་སྲིད་བྱས་ནི་འབའ་ཉག་རིན་པོ་ཆེ་འདུག་ཅེས་ཆབ་ཆབ་རེད་འདི་ཁོ་རང་འཁྲུངས་སའི་ག་སོག་རེད་ད།

ནི་འབྲས་ལྗོངས་གཞུང་གི་ཕྱག་ལས་ནང་ད་ལས་ཁུངས་མང་ཆེ་ཆོས་དང་རིག་གཞུང་དང་འབྲེལ་བ་ཡོད་རྒྱུ་དང་ཡུལ་སྐོར་སྤྲོ་འཆམ་གྱི་ལས་ཁུངས་དང་འབྲེལ་བ་ཡོད་རྒྱུ་ད་ལྟ་དེ་འདྲ་ཨ་ནི་དེ་ག་ནང་བཞིན་ཅིག་རྒྱ་གར་གྱི་འབྲས་ལྗོངས་ཀྱི་ཚོང་འབྲེལ་གྱི་ལས་ཁུངས STC ཟེར་ནས་ཀལ་ཀ་ཏཱ་ལ་ཡ་རྒྱུན་རིང་པོ་བཞུགས་པ་དང་དེ་ག་ནང་བཞིན་འབྲས་ལྗོངས་ཀྱི་སྐུ་ཚབ་རང་བྱས་ནས་ལྡི་ལི་ལ་ཡ Sikkim House གི་དབུ་འཛིན་བྱས་ག་སོགས་ལ་དབུ་ཁྲིད་བྱས་ནས་རྒྱུན་རིང་པོ་བཞུགས་པ་ད་དེ་ལ་སོགས་པ་དང་ཕྱག་ལས་མང་པོ་ཞིག་རིན་པོ་ཆེས་གནང་མཐའ་མའི།

བོད་པ་ཚོ་དང་ཐད་ཀར་འབྲེལ་བ་ཡོད་པ་དེ་བོད་ཀྱི་ཤེས་རིག་ཉམས་ཞིབ་བསྟི་གནས་ཁང་རྣམ་རྒྱལ་བོད་ཀྱི་ད་ཤེས་རིག་ཉམས་ཞིབ་བསྟི་གནས་ཁང། ཞེས་པ་དེ་ཉམས་པ་སླར་གསོ་གནང་ཡས་ལ་ཕྱག་ལས་རླབས་ཆེན་གནང་བ་གི་ད་ལོ་རྒྱུས་མང་པོ་ཅིག་འདུག། བོད་ཀྱི་ཤེས་རིག་ཉམས་ཞིབ་བསྟི་གནས་ཁང་དེ་ཉམས་པ་སླར་གསོ་གནང་ཡས་ལ་རིན་པོ་ཆེ་གི་མཛད་རྗེས་གཙོ་བོ་འདྲ་པོ་དེ་དང་ད་ཕྱག་ལས་གཙོ་བོ་དེ་ག་རེ་གནང་ཡོད་རེད་རིན་པོ་ཆེ་ད་བསྟི་གནས་ཁང་དེ་གི་འགན་འཛིན་ཉམས་ཞིབ་བསྟི་གནས་ཁང་དེ་གི་འགན་འཛིན་གནང་བའི་རྗེས་ལ་ཅིག་གང་ལྟར། ལས་འཆར་གསར་པ་འདྲ་པོ་ཅིག་ག་རེ་ག་རེ་འགོ་བརྩམས་ཐུབ་ཡོད་རེད། ད་ང་ཚོས་འདུག་སེ་བལྟས་པ་ཡིན་ན་ད་ལྟ།
རྣམ་རྒྱལ་བོད་ཀྱི་ད་ལྟ་ཉམས་ཞིབ་ཁང་དེ། དང་པོ་བཙུགས་གནང་དུས་འབྲས་ལྗོངས་ཆོས་རྒྱལ་ད་སྐྱབས་མགོན་རིན་པོ་ཆེ་ཁོང་རྣམ་པ་ཚོ་གི་ད་དགོངས་བཞེད་ཆེན་པོ་ཞེ་པོ་བྱས་རྗེས་བོད་ཀྱི་ཆོས་དང་རིག་གཞུང་གི་དེ་འདྲ་གི་ད་ཉམས་ཞིབ་ཀྱི་བསྟི་གནས་བྱས། དེའི་ནང་ལ་ཡང།

རིན་པོ་ཆེ་འོག་ལ་ད་ལོ་ངོ་མང་པོ་ཕྱག་ལས་གནང་མྱོང་མཁན་སྐལ་བཟང་ཆོས་སྒྲོན་ལགས་ཀྱིས་ད་ངེད་ཅག་སི་ཀིམ། Times། ཨམ་སི་ཀིམ་གྱི་དུས་སི་ཀིམ་གྱི་གསར་ཤོག་ནང་ལ་དེ་འདྲ་ཅིག་བྲིས་འདུག་ད་རིན་པོ་ཆེ་ད་རྣམ་རྒྱལ་བོད་ཀྱི་ཞིབ་འཇུག་བསྟི་གནས་ཁང་གི་འགན་འཛིན་གནང་བའི་སྐབས་སུ་ད་དཔེ་དེབ་འདི་འདྲའི་གསར་བ་མང་པོ་ཞེ་པོ་ཅིག་འདོན་སྤེལ་གནང་ཐུབ་ཡོད་པ་དང་ད་ལྗང་ལགས་ཀྱིས་གསུང་བ་བཞིན་གསོ་བ་རིག་པའི་ཀྱི་སྡེ་ཚན་ཅིག་གསར་འཛུགས་གནང་ཐུབ་ཡོད་པ། ད་དེ་ག་ནང་བཞིན་ད་སི་ཀིམ་རང་ལ་དམིགས་པའི་ཀྱི

འདིའི་སྐོར་ལ་ངོ་སྤྲོད་ཐུང་ཐུང་ཅིག་གནང་ད་ལྟ་དེ་གཅིག་གང་དག་ཞིབ་འཇུག་བསྟི་གནས་ཁང་དེ་རྒྱ་ཁྱོན་ཆེ་ལོས་འདྲ་པོ་ཅིག་ཡོད་རེད་པས་འདི་ནང་ལ་སྡེ་ཚན་མང་ལོས་འདྲ་པོ་ཅིག་ཡོད་རེད་པས་དེ་འདྲ་ཞིབ་འཇུག་བསྟི་གནས་ཁང་དེ་གི་དྲ་རྒྱ་ནང་ལ་འདི་གོང་ལ་གཅིག་བལྟ་ཡས་བྱུང་སོང་དྲ་རྒྱའི་ནང་ལ་དེ་འདྲ་ཅིག་བཀོད་ཀྱི་འདུག་བོད་ཀྱི་ཕྱི་ལ་ད་བོད་དོན་དང་འབྲེལ་བའི་གི་གཅིག་གང་དག་ཡིག་ཚགས་དང་རྒྱུ་ཆ་མང་ཤོས་ཡོད་མཁན་གྱི་བསྟི་གནས་ཁང་ཅིག་ཡིན་པའི་སྐོར་ལ་བཀོད་འདུག་དེ་འདྲ་འདྲ་པོ་ཅིག་ཆགས་ཀྱི་ཡོད་རེད།

ག་རེ་ཟེར་དགོས་རེད་གཅིག། དབུ་ཁྲིད་རྣམ་པ། དབུ་འཛིན་རྣམ་པས་ཀྱི། དང་པོ་དེ་ལ་ཡར་དེ་ནི། སྔས་མ་རང་ནས་འབའ་ཉག་དང། དེ་འདྲ་ང་ཚོའི་ཨ་མེས་མ་བྱིན་བཀྲ་ཤིས་ལགས་ཞེ་དྲག་ཐུགས་ཉེ་བོ་རེད་བཀྲ་ཤིས་ལགས་ཀྱི་ཆ་ཚང་ཅིག་ངོ་མཁྱེན་གྱི་རེད། ཁྱེད་ཚོ་བཀྲ་ཤིས་ལགས་བཀའ་མཛུ་ནས་དེ་འདྲ་ཞུས་རྗེས་ཨ་ནི། དཔེ་མཛོད་ཁང་ལ་ཡར་ཅིག་ག་ད་ནི་ཉམས་ཞིབ་ཁང་དེ་ལ་ཡར་ཅིག་སློབ་སྦྱོང་རིན་པོ་ཆེ་གནང་རོགས་ཞིག་ཞེས་ཞུས་རྗེས་ག་འཇེ། བཀྲ་ཤིས་ལགས་རྒྱུན་རིང་པོ་དེ་ནང་ལ་ཡར་ཅིག་ག་ག་རེ་ཟེར་དགོས་རེད་ད། རྒྱུན་རིང་པོ་དེ་བཞུགས་ཡག་རག་ཡོད་མ་རེད་དེ། རྡ་རམ་ས་ལ་བཞུགས་པའི་ནས་ག་འཇེ། སློབ་སྟོན་བྱས་རྗེས་ཨ་ནི་དེ་དེ་འདྲ་བོ་གི་ད་ཡིག་ཆ་ཕར་ཚུར་ཕུལ་ཡག་ད། བཀྲ་ཤིས་ལགས་ཀྱིས་ག་ལ་གང་འཚམས་ཡ་ཡིག་ཅིག་དང་འབྲེལ་གནང་ཡོད་ཀྱི་རེད་དེ་བྱས་རྗེས་ག་འཇེ་ད། གཏིང་ཟབ་རུ་ཞེ་པོ་ཅིག་ཕྱིན་ཨ་ནི་ད་འདྲའི་ག་རེ་ཟེར་དགོས་རེད་ཉམས་ཞིབ་བྱེད་ས་ཀྱི་ག་རེ་ཟེར་དགོས་རེད། ཡིག་ཆ་དེ་ཚོ་ཞེ་དྲག་གཏིང་ཟབ་པོ་ཡོད་པ་དང། དེ་འདྲའི་ཆགས་བསྡད་ཡོད་རེད་བསམ་གྱི་འདུག། རྣམ་རྒྱལ་བོད་ཀྱི་ཞིབ་འཇུག་བསྟི་གནས་ཁང་འདིའི་ནང་ལ་ཡང་ཅིག་ལོ་ན་གཞོན་པའི་ཀྱི་ད་གང་དག་སི་ཀིམ་འབྲས་ལྗོངས་ཀྱི་རིག་གཞུང་དང་བོད་པའི་རིག་གཞུང་དང་དེ་འདྲ་ལ་ཡང་གཅིག་གི་ཉམས་ཞིབ་བྱེད་མཁན་དེ་འདྲའི་མང་པོ་ཅིག་གསོ་སྐྱོང་བྱེད་ཐུབ་ཡོད་པ་དང་ལོ་ན་གཞོན་པའི་ཁྲོད་ལ་ད་འབྲས་ལྗོངས་ཀྱི་རིག་གཞུང་ལ་དོ་སྣང་གསར་བ་ཡོང་ཡས། ཨ་ནི་གཅིག་གི་དབྱིངས་གསར་བ་ཡོང་ཡས་ཞིབ་འཇུག་ལས་བྱ་དེ་འདྲའི་གསར་བ་འགོ་བཙུགས་ཐུབ་པའི། དེ་འདྲའི་ཐད་ལ་ཡང་ཕྱག་ལས་མང་པོ་ཅིག་གནང་ཡོད་པའི་སྐོར་ལ་རིན་པོ་ཆེ་དང་རིན་པོ་ཆེ་འོག་ལ་ལོ་ངོ་མང་པོ་ཕྱག་ལས་གནང་མྱོང་མཁན་སྐལ་བཟང་ཆོས་སྒྲོན་ལགས་ཀྱིས་དེ་འདྲ་ཅིག་བྲིས་འདུག་དེའི་སྐོར་ལ། ལྗང་ལགས་མཁྱེན་རྟོགས་འདྲ་པོ་ཅིག་ག་རེ་ཡིན་ན། རེད་ད་འདི་སྐོར་ལ་ཡང་ད་དུང་ཁོ་རང་གི་བྲིས་གནང་བ་དེ་ཞེ་དྲག་ཞིབ་ཚགས་པོ་བྲིས་གནང་ཤག་ངས་ཀློག་པ་ཡིན་ད་ཁོ་རང་ལས་ཞིབ་ཚགས་ཀྱི་ཕལ་ཆེར་བྲིས་མཁན་ཡོང་གི་མ་རེད་བསམ་འདུག་ཁོ་རང་ཕ་ག་རང་ཕྱག་ལས་གནང་བཞུགས་མཁན་རེད་ཨ་ནི་མཁྱེན་རྒྱ་ཆེན་པོ་ཞེ་དྲག་རེད་དེ་ཡིན་དུས་ཙམ་པ་ཁོ་རང་གསུངས་པ་དེ་ཚོ་བདེན་པ་རེད་ད་འདི་ལས་ལྷག་པ་ད་བྲིས་མཁན་བྱེད་མཁན་ཡོད་ཀྱི་མ་རེད།

བོད་ཀྱི་ཆོས་དང་རིག་གཞུང་སྲུང་སྐྱོབ་བྱེད་ཡག་གི་བསམ་བློ་ནང་ལ་ཡོད་པ་དེ་གིས་ཕལ་ཆེར་རེ་བ་ཞིག་ད་དེའི་ནང་ལ་ཡར་ཚུད་ཡག་ལ་ཐབས་ཤེས་གནང་ཡོད་རེད་བསམ་ད་ལྟ་ཡིན་ནའི་མུ་མཐུད་ནས་འགྲོ་བསྡད་ཀྱི Buddhist Department གྱི་ད་བུ་བུ་མོ་གཞོན་གཞོན་མང་པོ་སློབ་སྦྱོང་བྱེད་མཁན་འདུག་ག་དེའི་ནང་ལ་ད་ལྟ་ཡར་འགྲོ་བསྡད་ཀྱི་ཡོད་རེད་ལ། རེད་ད་ལྟ་རིན་པོ་ཆེ་འདས་གྲོངས་སུ་གྱུར་བའི་རྗེས་ལ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གསུང་འཕྲིན་ཅིག་བསྩལ་འདུག་དེའི་ནང་ལ་རིན་པོ་ཆེ་ད་གོང་ས་མཆོག་གི་གྲོགས་པོ་ད་སྙིང་ཉེ་བ་ཅིག་ཡིན་ལབ་ནས། གསུང་འཕྲིན་འདི་ནང་ངོ་ལ་འཁོད་འདུག་ད་གོང་ས་མཆོག་དང་རིན་པོ་ཆེ་བར་ལ་འབྲེལ་བ་འདྲ་བོ་དེ་ག་འདྲ་བྱས་ནས་ག་འདྲ་འདྲ་བོ་ཅིག་བྱུང་ཡོད་རེད། ཡིན་ད་ཡིན་ད་དེ་ངས་ད་གིན་ཞུས་པ་ནང་བཞིན་བྱས་གོང་ས་མཆོག་དང་སྦ་ཉག་ཨ་ཐིང་ཞེ་དྲག་ཐུགས་ཉེ་པོ་བྱས་སྦ་ཉག་འདི་ཁོ་རང་གི་ཡབ་ཡོད་རེད་བ།

རིན་པོ་ཆེ་རྩ་ཆེན་པོ་ཞིག་རེད་བཞག་བསམ་པ་རེད་བྱུང་ང་ཚང་མས་ཚོར་བ་སླེབས་འདུག་བ། རྒྱལ་བ་ཀརྨ་པ་མཆོག་གིས་གསུང་འཕྲིན་ཅིག་བསྩལ་འདུག་འདི་ནང་ངོ་ལ་འདི་འདྲ་ཅིག་འཁོད་ཀྱི་འདུག་ད། རིན་པོ་ཆེ་མཆོག་རིན་པོ་ཆེ་ཟེར་དགོས་རེད་རྒྱལ་བ་ཀརྨ་པ་བོད་ནས་རྒྱ་གར་ལ་བྲོས་བྱོལ་ཕེབས་པའི་སྐབས་སུ། ད་ཐོག་མར་རྒྱ་གར་ནང་ལ་སླེབས་པའི་སྐབས་སུ་སློབ་སྟོན་གནང་མཁན་གཙོ་བོ་གཙོ་བོ་གཅིག་དེ་སྦ་ཉག་རིན་པོ་ཆེ་ཡིན་པ་གཅིག་དང་ཨ་ནི་དེའི་རྗེས་སུ་ཡིན་པ་ཡིན་ན། ཀརྨ་པ་གི་སློབ་སྟོན་པ་གི་གང་དག་ཅིག་གི་ཞབས་ཞུ་ལོ་ངོ་མང་པོ་ཅིག་བསྒྲུབས་ཡོད་པའི་སྐོར་ལ་ཅིག་གསུང་གི་འདུག་དེ་འདྲ་འདྲ་བོ་ཅིག་ཆགས་ཀྱི་ཡོད་ས་རེད་བ།

རེད་དེ། ད་ལྟ་འདིར་རིན་པོ་ཆེའི་འོག་ལ་ཡང་ཅིག་ལོ་ངོ་མང་པོ་ཕྱག་ལས་གནང་མྱོང་མཁན་ད་སྐལ་བཟང་ཆོས་སྒྲོན་ལགས་ཀྱིས་དེ་འདྲ་ཅིག་བྲིས་འདུག་རིན་པོ་ཆེ་དང་ད་རྒྱ་གར་ནང་གི་མཐོ་རིམ་དཔོན་རིགས་དང་ལྷན་ཁང་མང་པོ་ཅིག་དང་འབྲེལ་བ་ཆེན་པོ་ཡོད་དུས་ཙམ་པ་ད་ཁོང་ཚོའི་བརྒྱུད་ནས་རྣམ་རྒྱལ་བོད་ཀྱི་ཤེས་རིག་བསྟི་གནས་ཁང་ལ་ཉམས་ཞིབ་བསྟི་གནས་ཁང་ལ་ཅིག་འགྲོ་གྲོན་འདི་འདྲའི་ཡང་མང་པོ་ཞེ་ཅིག་ཐབས་འཚོལ་གནང་ཐུབ་ཡོད་པའི་གི་ད་གང་དག་བསྟི་གནས་ཁང་ཆེན་པོ་ཅིག་ཡོད་ན་ད་འདི་ཚོ་ལ་ལས་འཆར་གསར་པ་འགོ་བཙུགས་ཡས་ལ་འགྲོ་གྲོན་ཆེན་པོ་དགོས་ཀྱི་ཡོད་རེད

ཉམས་པ་སླར་གསོ་ཡོང་ཡས་འདི་འདྲའི་ཐད་ལ། བསྟི་གནས་ཁང་འདི་ཡིས་མཐོ་རིམ་སློབ་གཉེར་ཁང་འདི་གིས་ཞབས་འདེགས་ཆེ་ལོས་འདྲ་བོ་ཅིག་ཞུས་ཡོད་རེད་དགོངས་ཀྱི་འདུག། ད་འདི་རེད་ག་རེ་ཟེར་དགོས་རེད། དཔེར་ན་ཆ་བཞག་ན་གསོ་བ་རིག་པ་རུ་བྱས་པ་ཡིན་ན་ད་གསོ་བ་རིག་པ་གི་ཅིག་གི་ཡན་ལག་དེ་བཙུགས་ནས་འདི་ནས་ཨེམ་ཆི་ཐོན་ཡོང་ཡས་དེ་གི་དང་པོ་དེ་ད་གཞི་རྟེན་གཞི་རྟེན་རུ་ད་བོད་ཡིག་སྦྱང་དགོས་ཡོད་རེད་བ་ད། ཨཱ་བོད་ཡིག་ཅིག་སྦྱང་ཚར་བ་ཡིན་ན་ཨཱ་ནི་ཅིག་ག་རེ་ཟེར་དགོས་རེད་ད་བོད་ཀྱི་ཆོས་དང་རིག་གཞུང་ལ་ཡང་ཞེན་ཁོག་ཅིག་རང་བཞིན་གྱིས་སླེབས་འགྲོ་གི་རེད་བ། ད་འདི་འདྲའི་ཐོག་ནས་བྱས་པ་ཡིན་ན་ཁོ་གཅིག་རྒྱ་ཆེན་པོ་ཆགས་ཀྱི་ཡོད་རེད་བསམ་གྱི་འདུག་ད་ཡིན་ནའི་ང་ཚོ་གཅིག་བོད་པའི་བསམ་བློ་བཏང་བྱས་ནས་བོད་ཀྱི་ད་ཅིག་བོད་ཀྱི་གཞུང་ད་ཅིག་ད་ང་ཚོ་བོད་ཀྱི་འཛིན་སྐྱོང་ག་རེ་ཟེར་དགོས་རེད་བོད་པའི་ཅིག་ཚོགས་པ་རེད་མང་པོ་ཡོད་རེད་བ་དེ་ཚོ་ང་ཚོའི་ག་དུས་ཡིན་ནའི་ཡང་ང་རང་ཚོ་གཅིག་ཡིན་ཞེས་ཁུག་ཁུག་དེར་འཛུལ་མ་བསྡད་བྱས་དེ་འདྲའི་ཡོད་དུས་དེ་ཚོ་ལ་ཕར་ཚུར་རོགས་པ་བྱས་འབྲེལ་བ་བྱས་པ་ཡིན་ན་ཨ་ནི་ཁོ་རྒྱ་ཆེ་རུ་ཆེ་རུ་ཆེ་རུ་འགྲོ་གི་རེད་བ་མཚམས་མཚམས་ལ་ཡང་ང་ཚོ་ཡང་འཁུམས་བྱས་བསྡད་བྱས།